མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་ཆེད་དུ། བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་པའི་སླད་དུ། རྒྱལ་བའི་བཀའ་མདོ་རྒྱུད་ཐམས་ཅད་ཀྱི་སྙིང་པོ། སྟོན་པ་རང་གི། ཐུགས་ཏིང་ངེ་འཛིན། ཟབ་མོ་སྣང་བའི་ཏིང་ངེ་འཛིན་གྱི་འཛིན་ལ་མཉམ་པར་བཞག་ནས། ཐུགས་ཀྱི་བདེན་སྟོབས་ཀྱི་བྱིན་གྱིས་བརླབས་པའི་སྒོ་ནས་དེ་འདྲ་གསུངས་ཡག་གི། དམ་པའི་ཆོས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ། དེ་ཚུལ་བཞིན་དུ་དེ་འདྲའི་བྱས་ནས་ཉམས་སུ་ལེན་གྱི་ཡིན་བསམ་ཡག་གི་བསམ་པའི་ཀུན་སློང་དང་དེ་བཞིན་དུ་ཚུལ་བཞིན་དུ་དེ་འདྲ་བྱས་ནས་ཉན་གྱི་ཡིན་བསམ་ཡག་གི་ཀུན་སློང་དང་ཀུན་སྤྱོད་མ་ནོར་བའི་ཐོག་ནས་དེ་རྣམ་པ་ལྷན་རྒྱས་ཀྱིས་དོགས་སེལ་གསན་རོགས་གྱིས། ཐོག་མར་དེ་འདྲ་བྱས་ནས་ཞུ་འདོད་ཅིག་བྱུང་སོང། དེ་ནས་ད་ཁ་སང།

དགེ་སློང་དང་དགེ་འདུན་གྱི་སྡེ་དང་ད་ག་ནང་བཞིན་གྱི་བྱང་ཆུབ་སེམས་དཔའི། དགེ་འདུན་གྱི་སྡེ། རྒྱ་ཆེན་པོ་བཅས་དེ་འདྲའི་བྱས་ནས་ལྷ་དང་ཀླུ་དང་གནོད་སྦྱིན། དྲི་ཟ་མི་འམ་ཅི་ལ་སོགས་པ། ལྷ་མི་ཐམས་ཅད་དེ་འདྲའི།

ད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ནས་དེ་འདྲ་བྱས་ནས་ཤོད་ཡོང་དུས་ཙ་ན། དེ་ང་རང་ཚོ་གི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་བ། དེ་ནི་ཁམས་བདེ་བར་གཤེགས་པའི་སྙིང་པོ། ཟབ་མོ་སྟོང་པ་ཉིད་སེམས་ཀྱི་གནས་ལུགས་སྤྲོས་པ་ཐམས་ཅད་དང་བྲལ་བའི་ཆོས་དབྱིངས་དེ་ལ། དེ་ནི་ད་ང་རང་ཚོ་གི་འཇུག་ཚུལ་གསུང་དུས་དེ་ནི་ཉམས་ལེན་ཇི་ལྟར་བྱ་བའི་ཚུལ་དེ། མདོར་བསྡུས་ཀྱི་སྒོ་ནས་དེ་འདྲ་བྱས་ནས་མར་གསུང་གི་ཡོད་ཟེར་ཡ་ཅིག་འོ་དེ་འདྲ་བྱས་ནས་ཆགས་ཀྱི་འདུག་དོན་ཚན་གཉིས་པ་དེ་ལ་ཤེར་ཕྱིན་ངོ་བོ་རྒྱས་པར་བཤད་ཀྱི་ཡོད་གསུངས་འདུག་ཤེར་ཕྱིན་ངོ་བོ་རྒྱས་པར་བཤད། ད་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ་དེ་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སེམས་རང་བཞིན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཡི་གི་ངོ་བོ་སེམས་ཀྱི་གནས་ལུགས་སྤྲོས་པ་ཐམས་ཅད་དང་བྲལ་བས་དེ་ནས་ཆོས་ཀྱི་དབྱིངས།

སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་མངོན་སུམ་དུ་རྟོགས་བདེ་ཡག་གི། དེ་ནས་རིམ་གྱིས་ཐུགས་སྲས་ང་རང་ཚོ་གི་སེམས་རྒྱུད་ལ་གོམས་འདྲིས་བརྟན་པོ་བྱས་ནས་མཐར། འབྲས་བུ་ཇི་ལྟར་དེ་འདྲའི་བྱས་ནས་འགྲུབ་པའི་ཚུལ་དེ། གསུང་གི་འདུག། ལམ་དེའི་རྟོགས་པའི་འབྲས་བུ་བཤད་པ། ཟེར་གི། དོན་ཚན་བཞི་པ་དེ་དེ་རེད་ཤག།

ཀའི་ངོ་བོ་དེ་རྒྱས་པར་བཤད་པ་དང་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་རྟོགས་པའི་ལམ་གྱི་ཕན་ཡོན་བསྟན་པ་དང་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་རྟོགས་པའི་ལམ་དེའི་རྟོགས་པའི་འབྲས་བུ་བཤད་པ་དང་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་ལམ་དེའི་རྟོགས་པའི་འབྲས་བུ་དེ་ཀའི་ཕན་ཡོན་དང་བཅས་པའི་གཟུངས་སྔགས་དེ་བསྟན་པ་དང། ད་ག་ནང་བཞིན། དེ་དག་ཚང་མ་གི་གནད་སྲོག་གཅིག་ཏུ་བསྡུས་པའི་ཚུལ། དེ་ནས། ད། ཤེས་རབ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ་སློབ་པའི་ཚུལ་གྱི། དེ་འདྲའི་ཆེས་གདམས་པ་ཅིག། འོ་ཐུགས་སྲས་གསུང་དེ་གཅིག་གི་གནད་འགག་ཅིག་ཆགས་ཀྱི་འདུག། འོ་ད་དེ་བྱེད་དུས་ཙམ་ནས་ད་དེ་རིང། གང་ནས།

ཐུགས་ཏིང་ངེ་འཛིན། ཟབ་མོ་སྣང་བའི་ཏིང་ངེ་འཛིན་འཛིན་ལ་མཉམ་པར་བཞག་ནས། ཐུགས་ཀྱི་བདེན་སྟོབས་ཀྱིས་བྱིན་གྱིས་བརླབས་པའི་སྒོ་ནས་དེ་འདྲ་གསུངས་ཡག་གི། དམ་པའི་ཆོས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ། དེ་ཚུལ་བཞིན་དུ་དེ་འདྲའི་བྱས་ནས་ཉམས་སུ་ལེན་གྱི་ཡིན་བསམ་ཡག་གི་བསམ་པའི་ཀུན་སློང་དང་དེ་བཞིན་དུ་ཚུལ་བཞིན་དུ་དེ་འདྲ་བྱས་ནས་ཉན་གྱི་ཡིན་བསམ་ཡག་གི་ཀུན་སློང་དང་ཀུན་སྤྱོད་མ་ནོར་བའི་ཐོག་ནས་དེ་རྣམ་པ་ལྷན་རྒྱས་ཀྱིས་དོགས་སེ་གསན་རོགས་གྱིས། ཐོག་མར་དེ་འདྲ་བྱས་ནས་ཞུ་འདོད་ཅིག་བྱུང་སོང། དེ་ནས་ད། ཁ་སང།

ཉན་ཐོས་ཀྱི་དགེ་སློང་དང་དགེ་འདུན་གྱི་སྡེ་དང་ད་ག་ནང་བཞིན་གྱི་བྱང་ཆུབ་སེམས་དཔའི་དགེ་འདུན་གྱི་སྡེ། རྒྱ་ཆེན་པོ་བཅས་དེ་འདྲ་བྱས་ནས་ལྷ་དང་ཀླུ་དང་གནོད་སྦྱིན། དྲི་ཟ་མི་འམ་ཅི་ལ་སོགས་པ། ལྷ་མི་ཐམས་ཅད་དེ་འདྲའི

སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་མངོན་སུམ་དུ་རྟོགས་བསྡད་ཡག་གི། དེ་ནས་རིམ་གྱིས་ཐུགས་སྲས་ང་རང་ཚོ་གི་སེམས་རྒྱུད་ལ་གོམས་འདྲིས་བརྟན་པོ་བྱས་ནས་མཐར། འབྲས་བུ་ཇི་ལྟར་དེ་འདྲའི་བྱས་ནས་འགྲུབ་པའི་ཚུལ་དེ། གསུང་གི་འདུག། ལམ་དེའི་རྟོགས་པའི་འབྲས་བུ་བཤད་པ། ཟེར་ཡག་གི། དོན་ཚན་བཞི་པ་དེ་དེ་རེད་ཤག།

ཀའི་ངོ་བོ་དེ་རྒྱས་པར་བཤད་པ་དང་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་རྟོགས་པའི་ལམ་གྱི་ཕན་ཡོན་བསྟན་པ་དང་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་རྟོགས་པའི་ལམ་དེའི་རྟོགས་པའི་འབྲས་བུ་བཤད་པ་དང་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་ལམ་དེའི་རྟོགས་པའི་འབྲས་བུ་དེ་ཀའི་ཕན་ཡོན་དང་བཅས་པའི་གཟུངས་སྔགས་དེ་བསྟན་པ་དང། དག་ན་ཡིན། དེ་དག་ཚང་མ་གི་གནད་སོགས་གཅིག་ཏུ་བསྡུས་པའི་ཚུལ། དེ་ནས། ད། ཤེས་རབ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ་སློབ་པའི་ཚུལ་གྱི། དེ་འདྲའི་ཆོས་གདམས་པ་ཅིག། འོ་ཐུགས་སྲས་གསུང་དེ་གཅིག་གི་གནད་འགག་ཅིག་ཆགས་ཀྱི་འདུག། འོ་ད་དེ་བྱེད་དུས་ཙམ་ནས་ད་དེ་རིང། གང་ནས།